ཡ། གྲོགས་ང་ཚོ་དེ་རིང་ད། དྲི་མ་དྲུག། རེད་ད་ཁ་སང། བསྟན་བཅོས་ལས་བྱུང་བའི་མིང་གི་རྣམ་གྲངས་དེ་ལ། དེ་ནས། ཀུན་སྦྱོར་འཆིང་བ་ཉེ་ཉོན་ཀུན་དཀྲིས་བྱས། ད་དེའི་ནང་ནས་ཀུན་སྦྱོར་འདི་ལ་ཀུན་སྦྱོར་དགུ། ཐ་མའི་ཆ་མཐུན་ལྔ་གོང་མའི་ཆ་མཐུན་ལྔ་བྱས། ད་འཆིང་བ་གསུམ་བྱས། ཚོར་བའི་དབང་གིས་འཆིང་བ་གསུམ་བྱས། ལ། ཉེ་ཉོན་ཟེར་དུས་སྒང་ལ་ཉེ་བའི་ཉོན་མོངས་དེ་བྱས། ད་ཀུན་དཀྲིས་ཉེ་བའི་ཉོན་མོངས་ཟེར་ན་ག་རེ་ཟེར་ཀུན་དཀྲིས་རང་རེད་མ་གཏོགས་འདིར་ལོགས་སུ་ཡོད་མ་རེད་བ། ད་ཀུན་དཀྲིས་འདི་ལ་ག་ཚོད་ཡོད་རེད་ལབ་ན་ཀུན་དཀྲིས་འདི་ལ་དངོས་དང་ཞར་ལ་བྱུང་བ་གཉིས། དང་པོ་དེ་ལ། ད་ཀུན་དཀྲིས་བརྒྱད་འདུག་བ་ཡང་ན་ཀུན་དཀྲིས་བཅུ། རེད་བ། ངོ་ཚ་མེད་དང་ཁྲེལ་མེད་དང་ཕྲག་དོག་སེར་སྣ་རྒོད་པ་དང་འགྱོད་དང་རྨུགས་དང་གཉིད་དག་ནི་ཀུན་ནས་དཀྲིས་པའི་རྣམ་པ་བརྒྱད་ཁྲོ་དང་འཆབ་པའོ་ལབ། ར། ཁྲོ་དང་འཆབ་པ་བརྒྱབ་ན་ཀུན་དཀྲིས་བཅུ་ཆགས་འགྲོ་གི་འདུག་བ། ཀུན་དཀྲིས་བཅུ་རེད། ད་ཀུན་དཀྲིས་བཅུ་ཡི་ནང་ནས། ད་ཁོ་ཉེ་བའི་ཉོན་མོངས་ཡིན་ན་རྩ་ཉོན་གང་དང་ཉེ་བ་རེད་ལབ་ན། འདོད་ཆགས་ཀྱིས་ངོ་ཚ་མེད་རྒོད་སེར་སྣ་བསླང་ལབ་ན། ངོ་ཚ་མེད་པ་དང། རྒོད་པ་དང་སེར་སྣ་གསུམ་པོ་དེ་འདོད་ཆགས་དང་ཉལ་བ་རེད། འདོད་ཆགས་དང་ཉེ་བ་ཡིན་ཏེ་འདོད་ཆགས་ཀྱིས་ཀུན་ནས་བསླངས་པ་ཡིན་པའི་ཕྱིར། འཆབ་པ་རྩོད་དོ་ལབ་ན་འཆབ་པ་ཟེར་ཡ་དེ་ཁ་ཅིག་གིས་འདོད་ཆགས་དང་ཉེ་བ་རེད་ཁ་ཅིག་གིས་དེ་ནི་ཞེ་སྡང་དང་ཉེ་བ་རེད་ཟེར་ནས་ད་ཁ་ཅིག་གིས་མ་རིག་པ་དང་ཉེ་བ་རེད་ཟེར་ནས་རྩོད་པ་རྩོད་ཀྱི་ཡོད་རེད་འཆབ་པ་རྩོད་དོ་ད་མ་རིག་ལས་རྨུགས་དང་གཉིད་དང་ཁྲེལ་མེད་དོ་ལབ་ན་རྨུགས་པ་དང་གཉིད་དང་ཁྲེལ་མེད་གསུམ་པོ་དེ་མ་རིག་པ་དང་ཉེ་བ་ཡིན་ཏེ་མ་རིག་པ་ལ་བརྟེན་ནས་འབྱུང་བའི་ཕྱིར། ཐེ་ཚོམ་ཐེ་ཚོམ་ལས་འགྱོད་ལབ་ནས་ཐེ་ཚོམ། ར། ཐེ་ཚོམ། ཐེ་ཚོམ་ལས་འགྱོད་ལབ་ནས་འགྱོད་པ་ཐེ་ཚོམ་ལ་ཉེ་བ་རེད། ཐེ་ཚོམ་དང་ཉེ་བ་ཡིན་ཏེ། འགྱོད་པ་ཟེར་ཡ་དེ་ཐེ་ཚོམ་ལ་བརྟེན་ནས་སྐྱེ་གི་ཡོད་རེད་བ་སྲིད་བ་དང། འགྱོད་པ་དེ་འོ་འགྱོད་པ་འགྱོད་པ། འགྱོད་པ་འགྱོད་པ་འགྱོད་པ་འགྱོད་པ་ཟེར་ཡ་དེ། ཐེ་ཚོམ་ཐེ་ཚོམ་དེ་རྩ་ཉོན་དྲུག་གི་ནང་ལ་ཡོད་རེད་བ། རྩ་ཉོན་དྲུག་གི་ནང་ན་ཡོད་རེད་བ་རྩ་ཉོན་ཐེ་ཚོམ་ཉོན་མོངས་ཅན་ཟེར་དེ་ཡོད་པ་ཡིན་ཙང་ཁོ་ཐེ་ཚོམ་དང་ཉེ་བ་ཡིན་ཏེ་ཐེ་ཚོམ་ལ་བརྟེན་ནས་སྐྱེས་པའི་ཕྱིར་ལབ་ད་ཁྲོ་བ་དང་ཕྲག་དོག་དེ་ཁོང་ཁྲོའི་རྒྱུ་ལ་བརྟེན་ཏེ་ཡིན་པ་རེད་ད། ད་ཁྲོ་བ་དང་ཕྲག་དོག་གཉིས་པོ་དེ་ཁོང་ཁྲོ་དང་ཉེ་བ་ཡིན་ཏེ་ཁོང་ཁྲོའི་རྒྱུ་ལས་འབྱུང་བའི་ཕྱིར། ད་སང་ཉིན་ནས་སྤུ་གུ་དེ་ཚོ་ལ་ཡ། ང་ཚོ་ང་རང་ཚོ་གི་དེ་ག་རེ་ལབ་ད། ཉེ་བའི་ཉོན་མོངས་ཉི་ཤུ་ལབ་དུས་སྒང་ལ་འགྲེལ་བཤད་རྒྱག་དུས། ཉེ་བའི་ཉོན་མོངས་ཉི་ཤུ་དེ་རེད་ད། དེའི་ཡང་རྩ་ཉོན་དེ་དང་དེ་ཉེ་བ་རེད་ལབ་ནས་ལབ་ཆོག་ཆོག་ཡོད་མ་རེད། ལབ་དགོས་གི་ཡོད་ན་ད་འདི་ཁུངས་འདི་ཁུངས་འཁྱེར་ནས་འགྲོ་ཡ་རེད་ད་འདི་འཁྱེར་ནས་འགྲོ་ཡ་རེད་ད་དོན་དག། གཞུང་དེ་ན་དཔེ་གསལ་པོ་འདུག་ཨ། འོ་རེད་གང་བྱེད་ང་ཚོ་ཀུན་དཀྲིས་བྱས། ཀུན་དཀྲིས་བཅུ་འདུག་ཀུན་དཀྲིས་བཅུ་ཡི་ནང་ནས། འདོད་ཆགས་དང་ཉེ་བ་གསུམ། དེ་ནས་མ་རིག་འཆབ་པ་དེ་གསུམ་ཀ་དང་ཉེ་བ་བྱས། ད་མ་རིག་པ་དང་ཉེ་བ་གསུམ། ཐེ་ཚོམ་དང་ཉེ་བ་གཅིག། ཁོང་ཁྲོ་དང་ཉེ་བ་གཉིས་བྱས་ནས་ད་བཅུ་དེ་རེད་ད་ཐོས་ལགས། འོ་དེ་རེད་ད་ད་ད་ངེས་པོ་བཟོས་ཨ་ད་འདི་ཀུན་དཀྲིས་ཀུན་དཀྲིས་བཅུ་འདི་ངེས་པོ་བཟོ་དགོས་རེད་བ་ད་གཞན་པ་ཚང་མ་ང་གཉིས་ལས་སླ་བོ་རེད་ག་རེ་ཟེར་ན། ཀུན་སྦྱོར་དགུ་ཡི་ནང་ལོགས་ནས་རེད་བ་ཀུན་སྦྱོར་དགུ་འདི་ནི་ལས་སླ་བོ་རེད་ཐ་མའི་ཆ་མཐུན་ལྔ་ནི་ནམ་རྒྱུན་ནི་ཡོངས་གྲགས་འདི་རེད་གོང་མའི་ཆ་མཐུན་ལྔ་ནི་ཁོ་ལས་སླ་བོ་རེད་ད། རྟགས་ལྟར་ད་ངས་རྗེས་ལ་ཞུ་བ་ད་ཀུན་སྦྱོར་དགུ་འདི་ཀུན་སྦྱོར་དགུ་ལ་གྲངས་ངེས་དགོས་པའི་རྒྱུ་མཚན་དེ་མཆིམས་མཛོད་ནང་ལ་ཡོད་པ་ནང་བཞིན་ཅིག་རྗེས་ལ་ཞུས་ཆོག་པ་བྱས་རེད་བ་འདུག་བྱས། ད་འདིའི་ནང་ན་གལ་ཆེ་ཤོས་དེ་ཀུན་དཀྲིས་ཟེར་དེ་ད་ཀུན་དཀྲིས་བཤད་པ་དང། ཀུན་དཀྲིས་དངོས་དང་ཞར་བྱུང་དེ་ཞར་ལ་དྲི་མ་དྲུག་བཤད་པ་དང་ཆོས་ཀྱི་ཁྱད་པར་རོ་ལབ་ན་ད་ཆོས་ཀྱི་ཁྱད་པར་དེ་ཡག་པོ་ད་དྲི་མ་དྲུག་ཟེར་ཡ། དང་པོ་དྲི་མ་དྲུག་ནི་གཞན་ཡང་ཉོན་མོངས་པ་དེ་ལ་དྲི་མ་དྲུག་ཡོད་དེ། སྒྱུ་དང་གཡོ། རྒྱགས་པ་དེ་བཞིན་དུ་འཚིག་པ་ཁོན་འཛིན་རྣམ་འཚེ་རྣམས་སུ་ཡོད་པའི་ཕྱིར། ད་དྲི་མ་དྲུག་ཤོད་ལབ་ན་སྒྱུ་བྱས། གཡོ་བྱས་རྒྱགས་པ་བྱས། ད་འཚིག་པ་བྱས་ཁོན་འཛིན་བྱས་རྣམ་འཚེ་བྱས་དྲུག་རེད་སོང་ཨ། འོ་དྲུག་ལགས་ད་ཉེ་ཉོན་རེ་ད་འདི་ཡང་ཉེ་ཉོན་ཉེ་ཉོན་གྱི་གྲས་ལ་འགྲོ་དགོས་ར་བ་འོ་དེ་རེད། དྲི་མ་དྲུག་བྱས། དྲི་མ་དྲུག་པོ་དེ་ད་ཁོ་ཉེ་ཉོན་ཡིན་ཙང་རྩ་ཉོན་གང་དང་ཉེ་བ་རེད་ལབ་ན། དྲི་མ་དྲུག་པོ་དེ་རྩ་ཉོན་གང་དང་ཉེ་བ་ཡིན་ཞེ་ན། སྒྱུ་དང་རྒྱགས་པ་ནི་འདོད་ཆགས་ལ་ཉེ་སྟེ་དེ་ལས་སྐྱེས་པས་བྱས། ཁོན་འཛིན་དང་རྣམ་འཚེ་ཁོང་ཁྲོ་ལས་སྐྱེས་སོ་ལབ་ན་ཁོན་འཛིན་དང་རྣམ་འཚེ་དེ་ཁོང་ཁྲོ་དང་ཉེ་བ་ཡིན་ཏེ་ཁོང་ཁྲོ་ལས་སྐྱེས་པས་བྱས། འཚིག་པ་ཟེར་དེ་ལྟ་བ་མཆོག་འཛིན་དང་ཉེ་བ་ཡིན་ཏེ་འཚིག་པ་ལྟ་བ་མཆོག་འཛིན་ལས་སྐྱེ་བའི་ཕྱིར། གཡོ་ནི་ལྟ་བས་ཀུན་ནས་བསླང་ལབ་ན་གཡོ་གཡོ་ཟེར་དེ་ལྟ་བ་དང་ཉེ་བ་ཡིན་ཏེ་ལྟ་བས་ཀུན་ནས་བསླངས་པ་ཡིན་ནོ། འགྲིག་སོང་ཨ། འོ་ད་དྲི་མ་དྲུག་དེ་ཡི་ཟེར་དེ་ད་ད་དྲི་མ་དྲུག་ལབ་ན་ད་ད་གིན་ཀུན་དཀྲིས་བཅུའི་སྒང་ལ་དྲི་མ་དྲུག་ལབ་དུས་ཉེ་ཉོན་བཅུ་དྲུག་ཆགས་ཀྱི་རེད་ད་ཉེ་ཉོན་བཅུ་དྲུག། ཉེ་བའི་ཉོན་མོངས་བཅུ་དྲུག་རེད་ཨ་སོང། ད་རྩ་བ་དག་རེད་གཞན་ཡང་ཉོན་མོངས་དྲི་མ་དྲུག་སྒྱུ་དང་གཡོ་དང་རྒྱགས་པ་དང་དེ་བཞིན་འཚིག་དང་ཁོན་འཛིན་དང་རྣམ་འཚེ་སྒྱུ་དང་རྒྱགས་ཨ་མ་རེད་རྣམ་འཚེ་ཡ་བྱས་སྒྱུ་དང་རྒྱགས་པ་ནི་འདོད་ཆགས་ལས་སྐྱེ། འདོད་ཆགས་ལས་སྐྱེས་ཁོན་འཛིན་ཁོན་འཛིན་དང་རྣམ་འཚེ་ཁོང་ཁྲོ་ལས་སྐྱེས་སོ། འཚིག་པ་ལྟ་བ་མཆོག་འཛིན་ལས། གཡོ་ནི་ལྟ་བས་ཀུན་ནས་བསླང། ཅེས། ད་བེད་སྤྱོད་ནི་དངོས་གནས་ཞིའུ་དོ་བཟོས་ཚར་བ་དེ་བེད་སྤྱོད་ནི་བེད་སྤྱོད་ནི་ད་ཞིའུ་ཞིའུ་ཅིག་ང་ཚོ་འདི་བཟོས་ཡ་ཁོ་ན་མི་འདུག་བ་བེད་ཁོ་ན་ག་ལ་བར་ད་ཞིའུ་འབྲེལ་བ་རྒྱག་ཡ་ཁྱེད་ཀྱི་ཡོད་མ་རེད་ཡ་རྩ་བ་ཁོ་ན་ན་བེད། ད་ཨ་ལི་དང་པོ་དབང་བྱས་ནས་ལབ་པ་ཡིན་ན་འདི་ལས་སོང་ཞེ་ཡང་དང་པོ་དེ། རྣམས། སྒྱུ་དང་རྒྱགས་པ་ནི་འདོད་ཆགས་ལས་སྐྱེ་བྱེད་དོ། སྒྱུ། གཡོ་སྒྱུ་གི་སྒྱུ་འདི་རེད་བ་ད་གཡོ་སྒྱུ། གཡོ་རྒྱབ་དགོས་པ་འདི་ཁོ་གཅིག་ལ་ཆགས་བྱས་ནས་ཡོང་གི་རེད་བ་ད། དཔེར་ན་སོ་སོ་དཔེར་ན། མི་འདི་མི་འདི་གཡོ་སྒྱུ་ཚ་བོ་གཡོ་ཞེ་པོ་འདུག་ལབ་བྱེད་བ། ཁ་སང་ཁོ་གཅིག་རྩེད་མོ་རྩེ་ཡ་ལ་ཆགས་བྱས་རྩེད་མོ་རྩེ་ཡ་བྱེད་ལ་འཁྱམ་གྱིན་འགྲོ་བྱེད་ལས་ཀ་ཡོད་བྱེད་ནས་འགྲོ་ཡ་བྱེད་ཡོད་རེད་བ། འདི་ཁོ་ཆགས་པ་དང་ཉེ་བ་སླེབས་གི་འདུག་ག། སོ་སོ་སོ་སོ་སྐྱིད་པོ་གཅིག་ལ་རྔམ་བྱས་ཕ་གི་ལས་ཀ་འདི་གཡོ་དགོས་རེད་བ་ད་དུས་ད་གཡོ་བྱས་སྒྱུ་འདི་བྱས་ད་སྒྱུ་ཟེར་དེ་གཅིག་པ་རེད་ད་གཡོ་སྒྱུ་ཟེར་ན་ཁོ་གཉིས་འདྲ་བོ་འདྲ་བོ་རེད་བ་ད་གཡོ་དང་སྒྱུ་ཟེར་དེ་རྒྱགས་པ་ཟེར་ན་རང་གི་ཆོས་ལ་ཆགས་པ་ནི་རྒྱགས་པ་ཟེར་ན་འདི་རེད་ད་རང་གི་རང་གི་ལུས་ལོངས་སྤྱོད་ལ་ཆགས་པ་འདི་ལ་རྒྱགས་པ་རང་གི་ལུས་ལ་ཆགས་པ་འདི་རེད་གཙོ་བོ་འདི་རེད་འདི་རྒྱགས་པ་ཟེར་བ་ད་སེམས་ནི་ཡོངས་སུ་གཏུགས་པའོ་ཟེར་བྱས་ཡོད་བ། རྒྱགས་པ་ཟེར་ན་ད་རྒྱགས་པ་ཟེར་ན། རང་གི་ལུས་རྫིག་པོ་དཔེར་ན་རྫིག་པོ་ཡིན་སྟོན་ཡ་བྱེད་ཡོད་བ། ལུས་ལ་ཆགས་ནས་ལུས་རྫིག་པོ་བཟོ་ཡ་བྱེད་ཡོད་བ། ཨོ་ད་ལུས་ལ་ཆགས་ནས་ལུས་རྫིག་པོ་བཟོ་ཡ་ལ་ཆགས་པ་དེ་ལ་ཕལ་ཆེར་རྒྱགས་པ་རེད་ད་དེ་འདོད་ཆགས་ལ་ཉེ་བ་རེད། འདོད་ཆགས་ལས་སྐྱེས། འཁོན་འཛིན་འཁོན་འཛིན་རྣམ་འཚེ་ད་ཡིན་པར་རྣམ་པར་འཚེ་བ་ལབ་ན་གནོད་པའི་བསམ་པ་བྱེད་རོ། འཁོན་འཛིན་ལབ་ན་སེམས་ནད་ཉར་ཡ་འདི་རེད་བ་ད་གཅིག་ག་ལ་བར་ལྟའོ་ལྟ་དེ་ཁོང་ཁྲོ་ལ་ཉེ་བ་རེད་བ། ད། འཚིག་པ་ལྟ་བ་མཆོག་འཛིན་གྱི་ལབ་རེད་བ། ད་འཚིག་པ་ཟེར་དུས་སྒང་ལ་དངོས་གནས་བྱས་ན་རེད་བ། ད་དེ། རེད་བ། ད་ལྟ་བ་ཚང་མ་ལ་ཡོང་གི་མེད་འགྲོ། ད། སོ། འཚིག་པ་ལབ་ན་དེ་རེད་ཡིན་རྒྱུ་ང་ཚོ་ཚིག་པ་ཟ་གི་འདུག་ལབ་ན་ཁོང་ཁྲོའི་ཆར་གཏོགས་སོ་ལབ་ཀྱི་རེད་ཡིན་རྒྱུ། རོ། ཚིག་པ་ཟ་ལབ་གི་ཡོད། ད་དེ་འདྲས་ལབ་དུས་སྒང་ལ་དཔེར་ན་རོ། རང་གི་ལྟ་བ་ལ་དཔེར་ན། རང་གི་ལྟ་བ་ལ་མེ་ཏྲ་བཏང་ན། རང་གི་ལྟ་བ་ལ་ཆགས་གཞན་གྱི་ལྟ་བ་ལ་སྡང་ཡ་དེ་འདྲས་ཡོད། རང་གི་ལྟ་བ་ལ་ཆགས་གཞན་གྱི་ལྟ་བ་ལ་སྡང་པ་ཁོང་ཁྲོ་སྐྱེ་ཡ་དེ་འདྲས་ཡོད། དེ་ཡིན་ཙང་སོ་སོ་གི་ལྟ་བ་དེ་མཆོག་ཏུ་འཛིན་པ་དེ་གི་རྐྱེན་གྱིས། དེ་ནི་རང་གི་ལྟ་བ་ལ་ཆགས་པ་སྐྱེ་ཡ་དང་གཞན་གྱི་ལྟ་བ་ལ་སྡང་པ་དེ་ཡོང་གི་རེད་བ་ད། ཡོང་ཆོག་གི་རེད་ཡོང་ཆོག་གི་ཡོད་ན་འདི་རེད་བ་ད་དེ་དེ་ནས་ཁོང་ཁྲོ་ལེགས་ག་རེ་ལྟ་བ་མཆོག་འཛིན་ནས་སྐྱེ་གི་འདུག་ད་ག་ལེགས་རྙོག་དྲ་རེད་འདི་བར་ད་གཡོ་ནི་ལྟ་བས་ཀུན་ནས་བསླང་ལབ་བྱས་གཡོ་ཟེར་དེ་ད་གཡོ་སྒྱུ་ཟེར་གི་གཡོ་དེ་ལྟ་བ་གཅིག་གི་ལྟ་བས་ཀུན་ནས་བསླངས་པ་རེད་ལབ་ན་ད་མང་ཆེ་འཇིག་ལྟ་ཡིན་རྒྱུ་རེད་རེད་བ། ག་རེ་རེད་ཟེར་ན། ང་དང་ང་ཡི། ང་དང་ང་ཡི་བར་འཛིན་པའི། རོགས། ང་དང་ང་ཡི། ང་དང་ང་ཡི་བར་འཛིན་པའི་འཇིག་ལྟ་དེ་གིས་ཀུན་ནས་བསླངས་ནས་ད། ད་དེ་ག་འདྲའི་ཡིན་ན་ད་གསལ་བོར་ཤེས་རེད་མ་ཟད་ད་ག་འཇའི། ད་འཇིག་ལྟས་ཀུན་ནས་བསླངས་ནས་ཡོང་ཡོང་གི་རེད་པ་ད། འཇིག་ལྟའི་ཀུན་ནས། ད་སྤྱིར་བཏང་འཇིག་ལྟའི་ཉོན་མོངས་མང་ཆེ་འཇིག་ལྟས་ཀུན་ནས་བསླངས་ཟེར་ནས་ང་དང་ང་ཡི་རང་རྒྱུད་ཀྱི་ང་ལ་དམིགས་ནས་ང། ང་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཇིག་ལྟའི་སྐད་ལབ་ཀྱི་རེད་དེ་ཡིན་ནས་ཡང་ད། གཡོ་ཟེར་ནས་དམིགས་བསལ་སྟོན་དགོས་པ་འདི།

ད་ལྟ་ད། མཆིམས་མཛོད་ནང་དཔེ་ཡག་པོ་འདུག་འཚིག་པ་ད་ག་རང་རེད་འདུག་ད། འཚིག་པ་ནི་ལྟ་བ་མཆོག་འཛིན་ལས་སྐྱེས་པ་ཡིན་ཏེ་རང་གི་ལྟ་བ་ལ་དམ་དུ་བཟུང་ནས་གཞན་ལ་འཚིག་པ་ཡིན་པའི་ཕྱིར་རོ། དཔེ་གསལ་པོ་རེད་པ་ད། འཚིག་པ་ད་ག་རེད་འདུག་ད། གྱ་གྱུ་ཟེར། མ་རེད། གཡོ་ཟེར་ཏེ་མདོ་ལས། གྱ་གྱུ་ཅི་ཡིན་སྡིག་ཅན་ལྟ། ཞེས་འབྱུང་བའི་ཕྱིར་གཡོ་ནི། ལོག་པར་ལྟ་བས་ཨ་ཅག་ལོག་ལྟ་རེད་འདུག། ཡོན། ཞེས་འབྱུང་བའི་ཕྱིར་གཡོ་ནི་ལོག་པར་ལྟ་བས་ཀུན་ནས་བསླངས་པ་ཡིན་ཏེ། ཏག་ཏག་རེད་ཤག། ལས་འབྲས་ལ་ལོག་པར་ལྟ་བ་དང་ལྡན་པས། སེམས། སེམས་སྡིག་པ་མི་འཆགས་པ་གྱ་གྱུ་བའི་ཕྱིར་རོ། མདོ་ལས། རྟག་པ་ཅི་ཞིག་མྱ་ངན་འདས་མི་རྟག་ཅི་ཞིག་འདུས་བྱས་ཆོས་དྲང་པོ། ཅི་ཞིག་འཕགས་པའི་ལམ་གྱ་གྱུ་ཅི་ཞིག་སྡིག་ཅན་ལྟ་ལབ་ན། སྡིག་ཅན་ལྟ་སྡིག་པ་མི་འཆགས་པ་གྱ་གྱུ་བའི་ཕྱིར་རོ་ལབ་ན། ལོག་པར་ལྟ་བ་དང་ལྡན་པ། ལྡན་པས་སེམས་གྱ་གྱུ་བའི་ཕྱིར་རོ་ལབ་ཤག་ད། ལས་འབྲས་ལོག་པར་ལྟ་བས་ཀུན་ནས་བསླངས་ནས་གཡོ་དེ་ཡོང་གི་ཡོད་རེད། ལས་རྒྱུ་འབྲས་ལོག་པར་ལྟ་བ་ལ་སོགས་པ་དེ་དག་གིས་ཀུན་ནས་བསླངས་ནས་རོ། ད། ཏག་ཏག་རོ། ད། དཔེར་ན་ལབ་ན་རོ། སྐྱེ་བ་ཕྱི་མ་སྡིག་པ་ལ་མ་འཛེམ། ལས་རྒྱུ་འབྲས་ཡོད་མ་རེད་སྡིག་པ་བྱས་ན། མི་དགེ་བ་བྱས་ན་འབྲས་བུ་སྡུག་བསྔལ་ཡོད་མ་རེད་ལ་སྡུག་བསྔལ་ལ་བརྟེན་ནས་ལས་ཀ་གཡོ་འཁྲབ་ཡ་ལ་སོགས་པ་དང་ད་ཚང་མ་སླེབས་ཡོང་གི་རེད་བ་ད། སྡིག་པ་མིག་བཙུམ་ལས་འདིར་བ་ད་སྡིག་པ་མིག་བཙུམ་ལས་འབྱོར་བ་འོ་འདི་སོ་ར་ཅིག་ད། འདི་མ་གཏོགས་ད་ཁོ་ལས་ས་ཁོ་རང་མི་འདུག་ཤེས་པ། མ་འདིར་ཞབས་ལྟ་བས་ཀུན་ནས་བསླངས་པའི་ཕྱིར་ད། ཁྱད་ཆོས་བཤད་པ་ད་ཁྱད་ཆོས་གཉིས་པ་ཁྱད་པར་གྱི་ཆོས་ཁྱད་ཆོས་ལ་སྡུག་བསྔལ་ལ་ད་ད་ལྟ་བར་དུ་ཉེ་ཉོན་ག་ཚོད་རེད་སོང། ཉེ་བའི་ཉོན་མོངས། བཅུ་དྲུག་རེད་སོང་ཨ། ད་ཉེ་ཉོན་བཅུ་དྲུག་པོ་དེ་དག་གི་ནང་ནས། མཐོང་སྤང་ག་ཚོད་ཡོད་སྒོམ་སྤང་ག་ཚོད་ཡོད། འདོད་པའི་སས་བསྡུས་ག་ཚོད་ཡོད་གཟུགས་ཀྱི་སས་བསྡུས་ག་ཚོད་ཡོད་གཟུགས་མེད་ཀྱི་སས་བསྡུས་ག་ཚོད་ཡོད། དབང་ཤེས་ལྔ་དང་མཚུངས་པར་ལྡན་པ་ག་ཚོད་ཡོད་ཡིད་ཤེས་དང་མཚུངས་པར་ལྡན་པ་ག་ཚོད་ཡོད་རབ་དབྱེ་རེད་རབ་དབྱེ་ཁོ་ཡི་ཆོས་ཀྱི་ཁྱད་པར་ཟེར་ན། ཨོ་ད་རབ་དབྱེ་རྩི་དགོས་རེད་ད་དེ་ཡང་གནད་འགག་ཚ་པོ་གཅིག་རེད་ད། ཧ་གོ་སོང། དེ་ནས། ཨོ་དེ་རེད་ད་འདི་གི་རྩ་བ་དེ་ཡིན་ད། འགྲོ་བ། ཁོའི་རྩ་བ་དེ་ཆ་ཚང་མཉམ་དུ་ཡིན་ད་ད་ཆོས་ཀྱི་ཁྱད་པར་ནི། ཀུན་དཀྲིས་བཅུ་པོ་དེ་དག་ལས་མཐོང་སྤང་ཡིན་པ་དང་སྒོམ་སྤང་ཡིན་པ་དུ་ཞེ་ན། དེ་ལས་ངོ་ཚ་མེད་པ་དང་ཁྲེལ་མེད་རྨུགས་གཉིད་རྒོད་རྣམ་གཉིས་དེ་ལས་གཞན་དག་སྒོམ་སྤང་བྱ་རང་དབང་དེ་བཞིན་དྲི་མ་རྣམས། མ་པ། རྩ་བ་མ་ཡིན་པ་རྩ་བ་བརྒྱད་ལོག་ཁྲེལ། ད་དེ་ལས་ངོ་ཚ་མེད་པ་དང་ཁྲེལ་མེད། རྨུགས་པ། འདུག་བ། དེ་ལས་ངོ་ཚ་མེད་པ་ཁྲེལ་མེད་རྨུགས་གཉིད་ཁུག་ཡ་རྒོད་པ་རྣམས་ལ་མཐོང་སྤང་དང་སྒོམ་སྤང་གཉིས་ཀ་ཡོད་དེ། འདུག་མི་འདུག། ངོ་ཚ་མེད་པ་ཁྲེལ་མེད་རྨུགས་གཉིད་རྒོད་པ་རྣམས་ལ་མཐོང་སྤང་སྒོམ་སྤང་གཉིས་ཀ་ཡོད་དེ་དང་པོ་མི་དགེ་བའི་ས་མང་པོ་དང། ལབ་ན་ངོ་ཚ་ཁྲེལ་མེད་གཉིས་མི་དགེ་བའི་ས་པ་རེད་བ། མི་དགེ་བའི་ས་པ་ཡིན་ན་མཐོང་སྤང་དང་མཚུངས་པ་ལྡན་པ་ཡོད་རེད་སྒོམ་སྤང་དང་མཚུངས་པ་ཡོད་རེད་མི་དགེ་བའི་སེམས་ཐམས་ཅད་ཀྱི་འཁོར་ལ་འགྲོ་གི་རེད་བ། འོ་འདི་ཡིན་ཙང་ཁོ་ལ་མཐོང་སྤང་སྒོམ་སྤང་གཉིས་ཀ་ཡོད་རེད། རྨུགས་རྒོད་ལབ་ན་ཁོ་ཉོན་མོངས་ཆེན་པོའི་ས་པ་རེད། རྨུགས་རྒོད་གཉིས་ཉོན་མོངས་ཆེན་པོའི་ས་པ་ས་པ་མང་པོ་དང་ལབ་ན་ཉོན་མོངས་པ་ཐམས་ཅད་ཀྱི་འཁོར་ལ་འགྲོ་གི་རེད་ཉོན་མོངས་པ་ཐམས་ཅད་ཀྱི་འཁོར་ལ་འགྲོ་ན་མཐོང་སྤང་ཉོན་མོངས་ཡོད་རེད་སྒོམ་སྤང་ཉོན་མོངས་ཡོད་རེད་བ། གཉིད་ནི་གང་དང་ཡང་མི་འགལ་བའི་ཕྱིར་ཏེ་ལབ་ན་གཉིད་ཁུག་ཡ་དེ། མཐོང་སྤང་དང་མཚུངས་པ་ལྡན་པ་ལ་འགལ་བ་ཡོད་མ་རེད་སྒོམ་སྤང་དང་མཚུངས་པ་ལྡན་པ་ལ་འགལ་བ་ཡོད་མ་རེད་མཐོང་སྤང་སྒོམ་སྤང་གཉིས་ཀ་ཡོད་ཆོག་གི་རེད་བ། ཨོ། ཐོ། ཁོ་གཉིད་གཉིད་གང་ཡང་མི་འགལ་བའི་ཕྱིར་ཏེ། མཐོང་སྤང་དང་མཚུངས་ལྡན། མཐོང་སྤང་དང་མཚུངས་ལྡན། མཐོང་སྤང་དང་མཚུངས་ལྡན་དང་སྒོམ་སྤང་དང་མཚུངས་ལྡན་གཉིས་ཀ་ཡོད་པའི་ཕྱིར། ག་ཚོད་སོང་ལྔ་རེད་སོང་ཨ། ངོ། ཐོབ། དེ་ལས་གཞན་པ་ལྔ་ནི་ལབ་ད་གིན་བཅུ་ཡོད་རེད་པ་ད་གིན་བཅུ་ཡོད་བ། དང་པོ་བཅུ་དེ་ཀུན་དཀྲིས་བཅུ་དེ་ཀུན་དཀྲིས་བཅུ་དེ། ད་དྲི་མ་དྲུག་མཉམ་དུ་སླེབས་ཡོང་དགོས་ཏེ་དང་པོ་ཀུན་དཀྲིས་བཅུ་དེ་རེད་པ། དེ་ལས་གཞན་ལྔ་ནི་བསྒོམས་པས་སྤང་བར་བྱ་བ་ཡིན་ཏེ་ཤེས་བྱ་རང་གི་མཚན་ཉིད་ལ་ལོག་པ་ཞུགས་པའི་ཕྱིར་ལབ་འདུག་སྒོམ་སྤང་ཁོ་ན་རེད་མ་གཏོགས་མཐོང་སྤང་མ་རེད་བདེན་པ་ལ་ལོག་པ་ཞུགས་གི་ཡོད་མ་རེད་ཤེས་བྱ་རང་གི་མཚན་ཉིད་ལ་ལོག་པ་ཞུགས་པ་ཙམ་ཞིག་རེད། རང་དབང་ཅན་ཡིན་ཏེ་མ་རིག་པ་ཙམ་དང་མཚུངས་པ་ལྡན་པའི་ཕྱིར། ཁོ་ཉོན་མོངས་རང་དབང་ཅན་རེད། གང་ཟེར་ན་མ་རིག་པ་ཁོ་ན་དང་མཚུངས་པ་ལྡན་པ་རེད་ལབ་པ་རེད་ད། མ་རིག་པ་དང་མཚུངས་པ་ལྡན་པ་ཙམ་ཞིག་རེད་ཟེར་བ་དང་མ་རིག་པ་དང་མཚུངས་པ་ལྡན་པ་ཙམ་ཞིག་ཡིན་ཙང་རང་དབང་ཅན་རེད། སྒོམ་སྤང་རང་དབང་ཅན་ཡིན་ཏེ་མ་རིག་པ་ཙམ་དང་མཚུངས་པ་ལྡན་པའི་ཕྱིར། དེ་བཞིན་དུ་དྲི་མ་དྲུག་པོ་རྣམས་ཀྱང་སྒོམ་སྤང་རང་དབང་ཅན་ཡིན་ཏེ་རྟགས་འདྲ་ལབ་འདུག་ད་དྲི་མ་དྲུག་པོ་དེ་ཡང་སྒོམ་སྤང་ཡིན་ཏེ། ཤེས་བྱ་རང་གི་མཚན་ཉིད་ལ་ལོག་པ་ཞུགས་པ་ཙམ་ཡིན་པའི་ཕྱིར་རང་དབང་ཆེད་ཡིན་ཏེ་མ་རིག་པ་ཙམ་དང་མཚུངས་པ་ལྡན་པ་ཡིན་པའི་ཕྱིར་ལབ་འོ་ད་འགྲིག་སོང།

དེ་རེད། ད་འོ་ན་ཀུན་དཀྲིས་ཀུན་དཀྲིས་དེ་དག་ལས་དགེ་མི་དགེ་ལུང་མ་བསྟན་གང་ཡིན་ཞེ་ན། འདོད་ན་མི་དགེ། མ་ན་འདོད་པ་ན་ཡོད་པའི་ཉོན་མོངས་པ་རྣམས་ནི་མི་དགེ་བ་ཡིན་ལ་ལབ། ད་འདོད་པ་ན་ག་ཚོད་ཡོད་ན་ཚང་མ་མི་དགེ་བ་རྐྱང་རྐྱང་རེད། འོན་ཀྱང་གཉིད་རྨུགས་རྒོད་པ་གསུམ་ལ་མི་དགེ་བ་དང་ལུང་མ་བསྟན་གཉིས་ཀ་ཡོད། ཡིན་ན་ཡང་གཉིད་ཁུག་ཡ་དེ་བྱས་རྨུགས་པ་བྱས་རྒོད་པ་གསུམ་ལ། དགེ་མི་དགེ་བ་ཡང་ཡོད་རེད་ལུང་མ་བསྟན་ཡང་ཡོད་རེད།

འདོད་པ་ན་ཡོད་པ་དེ་འདོད་པ་ན་ཡོད་པ་མང་ཆེ་བ་དེ་མི་དགེ་བ་རེད་དེ་གཉིད་དང་རྨུགས་པ་དང་རྒོད་པ་གསུམ་ལ་མི་དགེ་བ་དང་ལུང་མ་བསྟན་གཉིས་ཀ་ཡོད། ད་ཁམས་གོང་མའི་ནང་ལ་ག་ཚོད་ཡོད་ཚང་མ་ལུང་མ་བསྟན་རྐྱང་རྐྱང་རེད་ད། ཁམས་གོང་མ་ན་ཡོད་པ་ཡིན་ན་ལུང་མ་བསྟན་རེད་བ་ད། འདོད་པ་ཡན་ཆད་གོང་མ་ན་ཡོད་པ་ནི་ལུང་མ་བསྟན་ཡིན་ནོ། ད་རབ་དབྱེ་ག་ཚོད་རེད་སོང། དགེ་མི་དགེ་མ་ལ་མི་དགེ་བ་དང་ལུང་མ་བསྟན་གྱི་རབ་དབྱེ་རེད། དགེ་བ་ཆེ་དོ་ཡོད་མ་རེད་དང་དགེ་བ་ཡོང་སྲིད་ཀྱི་མ་རེད་བ། ཧའོ་སང་མི་དགེ་བ་དང་ལུང་མ་བསྟན་གྱི་རབ་དབྱེ་ལ། ད་འོ་ན་དེ་དག་ཁམས་གང་ན་ཡོད་ཅེ་ན་ལབ་ན་ཁམས་གསུམ་གྱི་རབ་དབྱེ་རེད། འདོད་པ་དང་བསམ་གཏན་དང་པོ་ན་གཡོ་སྒྱུ་ཡོད་དོ་ལབ། འདོད་པ་དང་བསམ་གཏན་དང་པོ་ན་གཡོ་དང་སྒྱུ་དེ་ཡོད་རེད། གཡོ་སྒྱུ་ཟེར་དེ་འདོད་པ་ལ་ཡོད་རེད་བསམ་གཏན་དང་པོ་ལ་ཡོད་རེད། བསམ་གཏན་གཉིས་པ་ཡན་ཆད་ལ་གཡོ་སྒྱུ་ཡོད་མ་རེད་ད་དོད་ད་དོན་དག་ཤུགས་ལ་འདི་ལབ་དགོས་པ་རེད་ད། བསམ་གཏན་དང་པོ་ན་གཡོ་སྒྱུ་ཡོད་པའི་རྒྱུ་མཚན་གང་ཞེ་ན་ཡོད་དེ་ཚེ་དང་ལྡན་པ་རྟ་ཐུལ་གྱིས། འབྱུང་བ་ཆེན་པོ་བཞི། གང་དུ་འགག་མ་ཤེས་པར་ཚངས་པ་ལ་ཞུས་པས། ཚངས་པས་ཁོ་བོ་ནི་ཚངས་པའོ་ཚངས་པ་ཆེན་པོའོ་ཞེས་བདེན་གཏམ་རླུང་ལ་བསྐུར་ཏེ་རྟ་ཐུལ་གྱི་བྲིད་པ་ལ་ཞུགས་པའི་ཕྱིར། དེ་ཡང་བྲིད་པ་ལ་ཞུགས་པ་གང་ལས་ཤེས་ཤེ་ན་ཚངས་པས་དུས་གཞན་ཞིག་ན་རྟ་ཐུལ་ལམ་ནས་འཇུག་པ་ན་བཅོམ་ལྡན་འདས་བཞུགས་བཞིན་དུ་བདག་ལ་དྲིས་འདྲིའམ་ཞེས་ཟེར་བ་ལས་ཤེས་སོ། ཅེས་དེ་ནས་བཅོམ་ལྡན་འདས་ལ་ཞུས་པས་དང་པོ་གཟུགས་མེད་དུ་འགག་པར་འགྱུར་ལ་མཐར་ཕུང་པོ་ལྷག་མེད་དུ་མྱ་ངན་ལས་འདས་པའི་ཚེ་འགག་པར་འགྱུར་རོ་ཞེས་གསུངས་སོ། ད་གཡོ་དང་སྒྱུ་ཟེར་འདི་ད་ད་གིན་ང་རང་ཚོ། ཉེ་ཉོན་བཅུ་དྲུག་གི་ནང་ནས་གཡོ་སྒྱུ་འདི་འདོད་པ་དང་བསམ་གཏན་དང་པོ་ཁོ་ན་ལ་ཡོད་དེ་ལས་གཞན་པ་ལ་མེད་ལབ་པ་རེད།

ཁྱོད་རང་འདྲ་བོ་མི་ཡིས་ང་ལ་དྲི་བ་བཏང་མ་ཡོང་ང་ནི་ཚངས་པའོ་ཚངས་པ་ནི་ཆེན་པོའོ་ཟེར་བ་བྱས་དྲི་བས་ཀྱི་དྲི་བས་ཀྱི་ལན་གྱི་བདེན་གཏམ་དེ་རླུང་ལ་བསྐུར་བཞག་པ་རེད་ཟེར་བ་ད་ཡ་མེད་འདྲ་བོ་བཏང་རེད་ཟེར་བ་ད་ཡིན་རྒྱུ་ཁོས་གཡོ་སྒྱུ་འཁྲབ་ཀྱི་ཡོད་རེད་བ་ད་རོ་ཁ་གཙང་ཤེས་ཤེས་ཀྱི་མེད་མ་ལབ་པ་བྱས་ཤེས་ཀྱི་མེད་ལབ་ན་ཁོ་ཕམ་ཤེས་གི་ཡོད་རེད་བ་དེ་ཡིན་ཚང་ཁོས་ང་ནི་ཚངས་པའོ་ཚངས་པ་ནི་ཆེན་པོའོ་མི་དཀྱུས་མ་དེ་འདྲ་གི་ལན་ངས་ལན་རྒྱབ་པས་ཀྱི་དུས་ཚོད་མེད་རྒྱག་ཡང་རྒྱག་མེད་ལབ་པ་རེད་ད།

ཁམས་གསུམ་ག་ལ་ཡོད་པ་ག་ཚོད་ཡོད། གསུམ་འདུག། འདོད་པ་དང་བསམ་གཏན་དང་པོ་གཅིག་པུ་ལ་ཡོད་པ་ག་ཚོད་འདུག། གཉིས་འདུག་ཨོ་ད་འདུག་བྱས་རེད་ད། ཨོ་ད་འདི་གི་རབ་དབྱེ་ག་ཚོད་འགྲོ་སོང་ལབ་ན། མཐོང་སྤང་སྒོམ་སྤང་གི་རབ་དབྱེ་མི་དགེ་བ་དང་ལུང་མ་བསྟན་གྱི་རབ་དབྱེ་ཁམས་གསུམ་གྱི་རབ་དབྱེ་རེད་ཨ་སོང། ད་རྩ་བ་གཅིག་འགྲོ་ད་ཨ་ལེ་ངེས་ལ། དེ་ལས་ངོ་ཚ་མེད་པ་དང་ཁྲེལ་མེད་རྨུགས་གཉིད། ད་དེ་གཉིས་དེ་ག་འོག་ཉ་གི་གུ་ཉི་ས་གཉིས་རྒྱབ་འདུག་ཨ། ཨ་གཉིས་དེ་ག་འོག་ཉ་གི་གུ་འདི་ནོར་རེད་ད་ཉ་གི་གུ་ཉི་ད་གཉིད་རེད། རྨུགས་གཉིད་རྒོད་རྣམ་གཉིས་ལབ་ན་མཐོང་སྤང་སྒོམ་སྤང་གཉིས་ཀ་ཡོད་རེད་ཟེར་བ། ཁྱོད་རང་གཉིས་འདི་གཉིས་བཀོད་འདིར་བ་ཉ་གི་གུ་ཉི་ས་གཉིས་བཀོད། འོ་ད་འོ་དེ་དེ་ངས་འདི་ལ་ས་རྒྱབ་ཤོག་པོ། གཉིད་རེད་རེད་ཡིན་པར་འདི་དོན་དག་གོ་རག་དགོས་པ་གཉིད་རེད། དེ་ལས་ངོ་ཚ་མེད་པ་དང་ཁྲེལ་མེད་རྨུགས་གཉིད་རྒོད་རྣམ་གཉིས་ལབ་ན། འོ་ད་ངོ་ཚ་མེད་པ་དང་ཁྲེལ་མེད་དང་རྨུགས་པ་དང་གཉིད་དང་རྒོད་པ་དེ་ཚོ་ལ་མཐོང་སྤང་སྒོམ་སྤང་གཉིས་ཀ་ཡོད། དེ་ལས་གཞན་ནི་སྒོམ་སྤང་བྱ་ལབ་ན་དེ་ལས་གཞན་པ་ལྔ་པོ་འདི་སྒོམ་སྤང་རེད། རང་དབང་ལབ་ན་མ་རིག་པ་ཙམ་དང་མཚུངས་པར་ལྡན་པ་ཡིན་ཙང་སེམས་བྱུང་རང་དབང་ཅན་རེད། དེ་བཞིན་དྲི་མ་དྲུག་ལབ་ན་དྲི་མ་དྲུག་པོ་ཡང་ངོ་བོ་བྱས་ན་སྒོམ་སྤང་རེད། དེ་ནས་མ་རིག་པ་ཙམ་དང་མཚུངས་པར་ལྡན་པ་ཡིན་ཙང་རང་དབང་ཅན་རེད། ད་དགེ་གསུམ་མི་དགེ་བ་དང་ལུང་མ་བསྟན་གྱི་རབ་དབྱེ་ལ་འདོད་ན་མི་དགེ། གསུམ་རྣམ་གཉིས་འདོད་ན་མི་དགེ། ལབ་ན་འདོད་པ་ན་ཡོད་ཚད་ཐམས་ཅད་སྤྱིར་བཏང་མི་དགེ་བ། འདོད་པ་ན་ཡོད་འདོད་པའི་ས་པ་ལ་ཡོད་ཚད་ཐམས་ཅད་མི་དགེ་བ་རེད། དག། རྨུགས་པ་དང་རྒོད་པ་དང་གཉིད་གསུམ་ལ་མི་དགེ་བ་དང་ལུང་མ་བསྟན་གཉིས་ཀ་ཡོད་རེད། གསུམ་རྣམ་གཉིས། དེ་ཡན་ཆད་ནི་ལུང་མ་བསྟན་ལབ་ན། ད་འདོད་པ་ལས་གཞན་བསམ་གཏན་དང་པོ་ཡན་ཆད་ལ་ག་ཚོད་ཡོད་ན་ཡང་འདྲ། དེ་ནས། ལུང་མ་བསྟན་རེད། ད་བསམ་གཏན་དང་པོ་ལ་ག་ཚོད་ཡོད། བསམ་གཏན་དང་པོ་ལ། བསམ་གཏན། ད་གིན་དྲི་བ་བཏང་སྟངས་འདི་ཡིན་པ་ད་གིན་དྲི་བ་བཏང་སྟངས་ང་ཚོ་འདི་ཡིན་པ། འདོད་པ་ཁོ་ན་ལ་ཡོད་པ་བཅུ་གཅིག། ཁམས་གསུམ་ག་ལ་ཡོད་པ་གསུམ། འདོད་པ་དང་བསམ་གཏན་དང་པོ་ཁོ་ན་ལ་ཡོད་པ་གཉིས་ཡིན་པ། ད་འདོད་པ་ལ་ག་ཚོད་ཡོད་རེད། འདོད་པ་ལ།

རྣམ་ཤེས་གང་དང་མཚུངས་པར་ལྡན་པ་ཟེར། འདི་ད་ལྟའི་ག་འདྲའི་དཀྲུག་གི་འདུག་ཨ་ལེ་དེས་དཀྲུག་ག་ཡོད་ད་ཨ་ལེ་དང་པོ་དེ་ཡང་འདི་ཆ་ཚང་འགྲོ་བྱ་བ་འདུག་རྣམ་ཤེས་གང་དང་མཚུངས་པར་ལྡན་པ་ལབ་ན་ད། ད་ད་ལྟ་ང་ཚོ་ཉེ་བའི་ཉོན་མོངས་ཤི་གི་ཡོད་རྩ་བའི་ཉོན་མོངས་ཤི་གི་ཡོད། ཉེ་བའི་ཉོན་མོངས་རྐྱང་རྐྱང་ཡིན་པ་རྩ་ཉོན་བྱི་དོ་བྱེད་མེད་བ། ད་རྩ་ཉོན་དང་ཉེ་ཉོན་ཚང་མ་མཉམ་དུ་སྡོམ་བྱེད་ལ་གོ་ད། ཁ་སེ་ན་ད་ད། ཨོ། ད་མི་དགེ་བ་དང་ལུང་མ་བསྟན་གྱི་རབ་དབྱེ་ཁམས་གསུམ་ག་བ་ཡོད་མེད་མཐོང་སྤང་སྒོམ་སྤང་ཡིན་པའི་སྐད་ཆ་དེ་རྩ་ཉོན་ལ་སྔ་མ་ནས་བཤད་ཚར་བ། བཤད་རེ་བཤད་ཡོད་མ་རེད། ཉན་གི་མི་འདུག། ད་ལྟ་མི་དགེ་བ་དང་ལུང་མ་བསྟན་གྱི་རབ་དབྱེ་ཟེར་ཡ་དང་མཐོང་སྤང་སྒོམ་སྤང་གི་རབ་དབྱེ་ཟེར་ཡ་དང་ཁམས་གསུམ་གྱི་རབ་དབྱེ་དེ་ཉེ་བའི་ཉོན་མོངས་གཅིག་པུ་ལ་བཤད་དགོས།

ད་ལྟ། ད་ག་རེ་བཤད་དགོས་ཟེར་ན། ད་རྣམ་ཤེས་གང་དང་མཚུངས་པ་ལྡན་མ་ལྡན་ཟེར་དེ་གང་ལ་བཤད་ཡོད་མ་རེད་རྩ་བའི་ཉོན་མོངས་ལ། རྣམ་ཤེས་གང་དང་མཚུངས་པ་ལྡན་མ་ལྡན་དང་ཚོར་བ་གང་དང་མཚུངས་པ་ལྡན་མ་ལྡན་དེ་ད་རྩ་ཉོན་དང་ཉེ་ཉོན་གཉིས་ཀ་མཉམ་དུ་རུག་རུག་བཟོས་ནས་བཤད་པ་རེད་ད་དོན་དག། ཨོ། ད་རྩ་ཉོན་དང་ཉེ་ཉོན་ཚང་མ་མཉམ་དུ་བསྡོམས་ནས་བཤད་འདུག་ཨ། ཨོ་དེ་རེད་ད། ལ་རྣམ་ཤེས་གང་དང་མཚུངས་པ་ལྡན་པ་དང་ཚོར་བ་གང་དང་མཚུངས་པ་ལྡན་པའོ། ད་དང་པོ་ནི། ཕྲ་རྒྱས་དེ་རྣམས་རྣམ་ཤེས་གང་དང་མཚུངས་པ་ལྡན་ཞེ་ན། ལ། ད་དཔེ་ཡག་པོ་ཡོད་རེད་ག་རེ་ཟེར་ན། རྣམ་ཤེས་ལ་དྲུག་རྣམ་ཤེས་ཚོགས་དྲུག་ཡོད་རེད་བ། ད་དཔེར་ན་ད་ལྟ་ཧྲོབ་སི་ལབ་ན། འདོད། མིག་གི། དེ་ཡང་འདོད་ཆགས་དང། འདོད་ཆགས་དེ་དབང་རྣམ་ཤེས་ཚོགས་དྲུག་ག་དང་མཚུངས་པ་ལྡན་པ་ཡོད་རེད་ཡོད་མ་རེད། ཨ། ཁོང་ཁྲོ། ང་རྒྱལ། ཐེ་ཚོམ། ལྟ་བ། མ་རིག་པ། ད་དེ། རོ། འདོད་ཆགས། འདོད་ཆགས་དེ་རྣམ་ཤེས་ཚོགས་དྲུག་ཀ་དང་མཚུངས་པར་ལྡན་པ་ཡོད་རེད། ཞེ་སྡང་དེ་ཡོད་རེད་མ་རིག་པ་ཡོད་རེད་དེ་ལས་གཞན་པ་ཚང་མ་ཡིད་ཀྱི་རྣམ་ཤེས་ཁོ་ན་དང་མཚུངས་པར་ལྡན་པ་རེད། རོ་ཡ། ཁོ་ང་ཚོ་གོ་བ་བཏང་སྟངས་ལ་ང་རྒྱལ་ལང་འདུག་གང་ལ་སེམས་ལ་མ་གཏོགས་དབང་ཤེས་ལ་ང་རྒྱལ་ཟེར་གྱི་མེད་བ་ད། དོགས་པ་ཟ་ཟེར་ན་དབང་ཤེས་ལ་དོགས་པ་ཟ་ཟེར་གྱི་མེད་བ་ད། ཨོ་ད་གོ་བ་འདི་རེད་ད་འདི་དཔེ་ཡག་ཨོ་ད་འདི་འདི་སྐད་བཤད་འདུག་བ་ད་ང་ཨ་དགོན་རུ་དེ། ཡང་བཤད་ན། མཐོང་བས་སྤང་བར་བྱ་བ་དང། མཐོང་བས་སྤང་བར་བྱ་བ་དང་ལབ་ན་མཐོང་སྤང་ཉོན་མོངས་ག་ཚོད་ཡོད། ང་ཞང་གོ།

གཉིད་ཁུག་ཡ་བཅས་ང་རྒྱལ་བཅས་ང་རྒྱལ་རྩ་ཉོན་ནང་ཡོད་རེད་བ། ང་རྒྱལ་བཅས་ང་རྒྱལ་དང་བཅས་པ་དེ་ཡིད་ཀྱི་རྣམ་ཤེས་ས་པ་ཡིན་ལབ་པ་ཡིད་ཀྱི་རྣམ་ཤེས་ཁོ་ན་རེད་ལབ་པ་ད། མཐོང་སྤང་ཉོན་མོངས་ཡོངས་རྫོགས། དེ་ནས་གཉིད་ཁུག་ཡ། དེ་ནས་སྒོམ་སྤང་བཞི་ཡི་ནང་ནས་ང་རྒྱལ་ང་རྒྱལ་ཚང་མ་ཡིད་ཀྱི་རྣམ་ཤེས་ཁོ་ན་དང་མཚུངས་པ་ལྡན་པ་རེད།

ཨོ་དེ་རོ་ཨོ་རྒྱུ་མཚན་ཡང་ག་རེ་ཟེར་ན། དེ་ནི་ག་རེ་ཟེར་ན། སྒོམ་སྤང་ཁོ་ན་ཡིད་ཀྱི་རྣམ་ཤེས་ཁོ་ན་དང་མཚུངས་པ་ལྡན་པ་རེད་རྟོག་བཅས་ཡིན་པའི་ཕྱིར། དེ་ཡིན་ཏེ་ལབ་ན་ད་གིན། ཨོ། ཉེ་བའི་ཉོན་མོངས་རང་དབང་ཅན་ཡང་དེ་ཡིན་ཏེ་ལབ་ན། ཡིད་ཀྱི་རྣམ་ཤེས་ཁོ་ན་དང་མཚུངས་པ་ལྡན་པ་ཡིན་ཏེ་རྟོག་བཅས་ཡིན་པའི་ཕྱིར། གཞན་དུག་གསུམ་ཀུན་དཀྲིས་བཞི་སྟེ་ད། དུག་གསུམ་ཀུན་དཀྲིས་བཞི་སྟེ་ལབ་འདུག་གང་ལ། ཀུན་དཀྲིས་བཞི་དེ་ག་རེད་ད། ཉེ་བའི་ཉོན་མོངས། མ་རེད་ཉེ་ཉོན་བཅུ་དྲུག་གི་ནང་ནས་ག་ཚོད་བཤད་ཚར་སོང། བཅུ་གཅིག་བཅུ་གཅིག་མ་གཏོགས་བཤད་མ་སོང། བཅུ་གཅིག་བཤད་འོ་རེད། བཅུ་དེའི་སྒང་ལ་གཉིས་བཤད་སོང་ཨ། ཧུམ། ད་བཞི་ལྷག་བསྡད་ཡོད་རེད་བ། བཞི་ལྷག་ཡོད་རེད་བ་ད་བཅུ། བཞི་ག་རེ་རེད་ལབ་ན་ངོ་ཚ་མེད་པ་ཁྲེལ་མེད་རྨུགས་པ་རྒོད་པ། འོ་དེ་རེད་ད་གཞན་དུག་གསུམ་ལབ་ན་ང་རྒྱལ་བརྩི་ས་ང་རྒྱལ་ཕུད་ཚར་སོང་ཨ། ད་འདོད་ཆགས་ཁོང་ཁྲོ་མ་རིག་པ་གསུམ། ཀུན་དཀྲིས་བཞི་ནི། འདུག་པ། ཀུན་དྲི་ཞི་སྟེ་སྒོ། ཀུན་དཀྲིས་བཞི་སྟེ་སྒོམ་སྤང་ནི་རྣམ་ཤེས་དྲུག་གི་རྟེན་ཅན་ཡིན་ནོ་ལབ་ན་རྣམ་ཤེས་ཚོགས་དྲུག་ཀ་དང་མཚུངས་པར་ལྡན་པ་རེད་ལབ་པ་ད། དང། འདོད་ཆགས་རྣམ་ཤེས་ཚོགས་དྲུག་ཀ་དང་མཚུངས་པར་ལྡན་པ་ཡོད་ཞེ་སྡང་ཡོད་མ་རིག་པ་ཡོད་དེ་ལས་གཞན་པ་ཚང་མ་ཡིད་ཀྱི་རྣམ་ཤེས་ཁོ་ན་དང་མཚུངས་པར་ལྡན་པ་ཡིན་ལ། འགྲིག་གི་འདུག་ཨ། འོ་ད་དེ་ཚོ་ཁྲིད་དེ་སྤྱི་ཡོངས་ནས་བེད་སྤྱོད་དཔེ་བེད་སྤྱོད་བྱེད་མུས་ཡོད་ད། ཀུན་དཀྲིས་ཀུན་དཀྲིས་བཞི་དེ་ལ་ཧ་གོ་གི་རེད་བ། དེ་ལས་ངོ་ཚ་མེད་པ་དང་ཁྲེལ་མེད་རྨུགས་གཉིད་རྒོད་རྣམ་གཉིས་ཡིན་ལབ་དེ་གཉིད་དེ་ཕར་ཕུད་ནས་ངོ་ཚ་མེད་པ་ཁྲེལ་མེད་རྨུགས་པ་རྒོད་པ་ཟེར་དེ་རེད། འོ་དེ་རེད་ད་རྩ་བ་བལྟས་ན། མཐོང་སྤང་བྱ་གཉིད་ང་རྒྱལ་བཅས། མཐོང་སོ། ཡིད་ཀྱི་རྣམ་ཤེས་ས་པ་ཡིན་ཉེ་བའི་ཉོན་མོངས་ཉེ་བའི་ཉོན་མོངས་རང་དབང་ཡང། གཞན་ནི་རྣམ་ཤེས་དྲུག་རྟེན་ཅན་ལབ་ན་གཞན་ལབ་ན་རྩ་ཉོན་གྱི་ནང་ནས་དུག་གསུམ་པོ་དེ་དང་ཉེ་བའི་ཉོན་མོངས་ནང་ནས་ངོ་ཚ་ཁྲེལ་མེད་རྨུགས་པ་རྨུགས་པ་རྒོད་པ་བཞི་སྟེ་དྲུག་ནི། མ་རེད་དེ་ད་དྲུག་རེད་དྲུག་མ་རེད་བདུན་དེ། ཡིད་ཀྱི་རྣམ་ཤེས་ཁོ་ན་རྣམ་ཤེས་ཚོགས་དྲུག་ཀ་དང་མཚུངས་པར་ལྡན་པ་ཡོད་རེད་ལབ་པ་ད། གཞན་ནི་རྣམ་ཤེས་དྲུག་རྟེན་ཅན་གོ་སོང་ཨང། ད་འདི་དཔེ་ངེས་པོ་བཟོས་ཨ། ད་འདི་ངེས་པོ་བཟོས་ན་དེ་ནས་ང་ཚོ་མཛོད་གནས་གཉིས་པའི། མི་དགེ་བའི་ས་མང་དང་ཁོ་དྲུག་དྲུག་ལ་དཔེ་སྙིང་རྗེ་པོ་འགྲོ་ཡ་ཡོད་རེད། ད་ཚོར་བ་གང་དང་མཚུངས་པར་ལྡན་པ་དེ། ཚོར་བ་གང་དང་མཚུངས་པར་ལྡན་པ་ནི། ཚོར་བ་བདེ་བ་དང་འདོད་ཆགས་མཚུངས་པ་ལྡན། ཞེ་སྡང་ནི་ལྡོག་པ་སྡུག་བསྔལ་དང་མཚུངས་པར་ལྡན་ནོ། ད་འདི། འདི་མར་ད་དཔེ་འཁྲུགས་མ་བྱོས་ང་ཚོ་ག་རེ་རེད་ཟེར་ན་འདི། ད་གིན་ང་ཚོ་རྣམ་གྲངས་དེ་ལ། དེ་ནས་མདོ་ལས་འབྱུང་བའི་མིང་གི་རྣམ་གྲངས་དང་བསྟན་བཅོས་ལས་འབྱུང་བའི་མིང་གི་རྣམ་གྲངས་གཉིས་བཤད། མདོ་ལས་འབྱུང་བའི་མིང་གི་རྣམ་གྲངས་ལ་ཟག་པ་ཆུ་སྦྱོར་ཉེར་ལེན་དེ་དག་གི་ཉེས་པ་བཤད་པ་དེ་སྒྲོ།

འོ་དེ་རེད། ད་ཚོར་བ་བདེ་བ་དག། མ་རེད་མ་རེད། ཚོར་བ་བདེ་བ་དག་དང་འདོད་ཆགས་མཚུངས་ལྡན། ཞེ་སྡང་ནི་བཟློག་པ་སྡུག་བསྔལ་དང་མཚུངས་ལྡན་ནོ། མ་རིག་པ་ཚོར་བ་ཐམས་ཅད་དང་མཚུངས་པ་ལྡན་ཏེ། ལྡན་པ་ཡིན་ཏེ། ལ་ད་འདོད་ཆགས་དང་བདེ་བ་མཚུངས་པ་ལྡན། ཞེ་སྡང་དང་སྡུག་བསྔལ་མཚུངས་པ་ལྡན་གྱི་རེད། ད་མ་རིག་པ་དེ་ཚོར་བ་ཚང་མ་དང་མཚུངས་པ་ལྡན་པ་ཡིན་ཏེ་ཀུན་དང་མི་འགལ་བའི་ཕྱིར། བྱས། ཟེར་བ་རེད་སོང་ཨ།

ཡིན་ཏེ། མི་དགེ་བ་བྱས་པའི་འབྲས་བུ་མེད་པར་མཐོང་ན་ཡིད་བདེ་དང། མི་དགེ་བ་བྱས་པ་ལ་བརྟེན་ནས་འབྲས་བུ་མི་མེད་པ་མཐོང་སོང་ན་དགའ་གི་རེད་བ། ད་ངས་ལས་ཀ་སྡུག་ཅག་བྱས་ཡིན་ནའི། ང་ལ་སྡུག་བསྔལ་གང་ཡང་མི་འདུག་དྲན་བྱས་སེམས་བདེ་བ་སྐྱེ་གི་རེད་བ། དགེ་བ་བྱས་པའི་འབྲས་བུ་མེད་པར་མཐོང་ན་སྡུག་བསྔལ་དང་མཚུངས་པ་ལྡན་པའི་ཕྱིར། ད་ལྟ་རེད་སོང་ཨ། ལྟ། ལོག་པ། ལོག་ལྟ་འདི་སྡུག་བསྔལ་དང་མཚུངས་པར་ལྡན་པ་ཡོད། ཡིད་མི་བདེ་དང་མཚུངས་པར་ལྡན་པ་ཡོད། ཡིད་བདེ་དང་མཚུངས་པར་ལྡན་པ་ཡོད། དེ་ནི་སྡུག་བསྔལ་དང་མཚུངས་པར་ལྡན་པ་ཡོད། ཡིད་མི་བདེ་ཐེ་ཚོམ་དང་མཚུངས་པར་ལྡན་པ་ཡིན་ཏེ། ད་ཡིད་མི་བདེ་དང། ངེས། ངེས་པ་དོན་དུ་གཉེར་བ། ངེས་པ། ངེས་པ་ལ་ཐེ་ཚོམ་སྐྱེས་པའི་ཚེ་ཡིད་མི་བདེ་སྐྱེ་བའི་ཕྱིར་རོ། ངེས་པ་དོན་དུ་གཉེར་བ་ལ་ལབ་ན་སོ་སོ་དཔེར་ན་རོ་ཨ། སོ་སོ་གི་དཔེར་ན་ཨ་རི་འགྲོ་ཡས་ཀྱི་བི་ས་ཞིག་ལ་དོན་དུ་གཉེར་ནས་བི་ས་ཞུ་ག་འགྲོ་འདུག་ག་ལ་ད་རག་ས་མ་རེད་སྙམ་པའི་ཐེ་ཚོམ་སྐྱེས་ན་སེམས་ལ་མ་སྐྱིད་པ་ཡོང་གི་རེད་བ། ངེས་པ་དོན་དུ་གཉེར་བ་ལ་ཐེ་ཚོམ་སྐྱེས་པའི་ཚེ་ཡིད་མི་བདེ་སྐྱེ་གི་འདུག་ད་ཡིད་མི་བདེ་སྐྱེས་ཡིན་ཙང་དེ་དུས་ཐེ་ཚོམ་དང་ཐེ་ཚོམ་སྐྱེས་པ་དང་ཡིད་མི་བདེ་སླེབས་པ་འདི་ཐེ་ཚོམ་དང་ཡིད་མི་བདེ་མཚུངས་ལྡན་དུ་འགྲོ་བའི་རྟགས་རེད། ད་དྲངས་པའི་སྐད་ཆ་མ་རེད་ཁོ་རང། དངོས་གནས་བྱས་ན་དྲངས་པའི་ཚོར་བ་ཅིག་རེད་བ་ཡིན་ནའི་ཡང་འདིའི་སྐབས་སུ་ཐེ་ཚོམ་དང། ཡིད་མི་བདེ་དེ་མཉམ་དུ་སླེབས་དགོས་ས་སེམས་ཀྱི་ནང་ལོགས་ལ། ད་སྡུག་བསྔལ་ཅན་གྱི་སེམས་རེད་བ། ཡིད་མི་བདེ་ལབ་ན་ཡིད་ཀྱི་ཤེས་པ་དང་མཚུངས་པ་ལྡན་པའི་ཚོར་བ་སྡུག་བསྔལ་དེ་རེད་བ། ད་དངོས་གནས་བྱས་ན་ཐེ་ཚོམ་འདི་གིས་དྲངས་པའི་ཚོར་བ་ཅིག་རེད་དེ། ཐེ་ཚོམ་དེ་དང་ཡིད་མི་བདེ་མཉམ་དུ་ཡོང་གི་རེད་ཟེར་བ། ད་ཐེ་ཚོམ་འདི་གི། ཐེ་ཚོམ་འདི་གི་ཁོ་ལ་ཚོར་བ་ཅིག་སླེབས་ཡོད་རེད་བ་ད་ག་རེ་ཡིན་ན་མིན་ན། ད་ཚོར་བ་དེ་ཡིད་མི་བདེ་རེད། གཞན་ལྟ་བ་བཞི་དང། ང་རྒྱལ་ནི་ཡིད་བདེ་དང་མཚུངས་པ་ལྡན་པ་ཡིན་ཏེ། གཞན་ལྟ་བ་བཞི་ལབ་ན་ལྟ་བ་བཞི་ལེན་དགོས་རེད་བ་ད། ལོག་ལྟ་ཕར་འགྲོ་ཚར་སོང་ཨ། ཨོ། འཇིག་ལྟ་མཐར་ལྟ་ལྟ་བ་མཆོག་འཛིན་ཚུལ་ཁྲིམས་དང་བརྟུལ་ཞུགས་མཆོག་འཛིན་དེ། ཨོ་ཡིད་བདེ་དང་མཚུངས་པ་ལྡན་པ་ཡིན་ཏེ་ཡིད་ཀྱི། ཡིད་ཀྱི་རྣམ་ཤེས་ཀྱི་ས་པ་གང་ཞིག་རང་གི་དགའ་བའི་རྣམ་པས་འཇུག་རང། དགའ་བའི་རྣམ་པས་འཇུག་པའི་ཕྱིར་ལྟ། རང་རྒྱུད་ཀྱི་ཕུང་པོ་ལ་དམིགས་ཏེ་ང་དང་ང་ཡི་བར་ལྟ་བ་ལྟ་བུ་དང་རྟག་ཆད་དུ་ལྟ་བ་ལྟ་བུ་དང་ལྟ་བ་མཆོག་ཏུ་འཛིན་བྱེད་འགའ་ཞིག་ཡིན་འཕྲོ་ད་ལྟ་བ་འདི་ཡག་པོ་ཡིན་བྲལ་འདི་གྱུར་བ་དང། དགའ་བའི་རྣམ་པས་འཇུག་པའི་ཕྱིར། ད་དེ་ཡང་འདོད་པ་ལས་སྐྱེ་བའི་སེམས་གསལ་བའི་དབང་དུ་བྱས་ཀྱི་མི་གསལ་བ་ནི་བཏང་སྙོམས་ཀུན་དང་མཚུངས་པར་ལྡན་པ་ཡིན་ད་འདི་ཡང་ག་དུས་ཡིན་ན་མ་རེད་ཟེར་བ་ལྟ་ད་སེམས་གསལ་བ་ཡིན་ན་བདེ་བ་རེད་མ་གཏོགས་མི་གསལ་བ་ཡིན་ན་བཏང་སྙོམས་རེད་ཡང། ད་ཡང། འོ་གསལ་བའི་དབང་དུ་བྱས་པ་ཡིན་ལབ་པ་དང་མི་གསལ་བར་བྱས་ན་ནི་འདའ་ཁར་ཚོར་བ་མེད་ན་གཅིག་གི་ལྟ་བ་འདི་ལྟ་བ་ཡག་པོ་ཡིན་མིན་བསམ་བློ་ཁྱོན་མ་བཏང་ན་ཚོར་བ་བཏང་སྙོམས་ར། ཨེ་ང་ཚོ་འདི་ང་ཚོ་ཡོང་གི་འདུག་ཨ་ཡ་སོ་སོ་གི་སོ་སོ་གི་ལས་ཀ་བྱེད་དགོས་དུས་དཔེ་ཆ་ལྟ་ཅིག་དཔེ་ཆ་ཀློག་ཅིག་ཡག་པོ་བྱེད་འདུག་སེམས་པ་སྐྱིད་པོ་ཆགས་འདུག་ད་ཡང་སོ་སོ་གི་སློབ་སྦྱོང་བྱེད་དགོས་དུས་བསམ་བློ་ཁྱོན་མ་བཏང་ན་ཚོར་བ་བཏང་སྙོམས་ར། སེམས་མི་གསལ་བ། སེམས་མི་གསལ་བ་ནི་བཏང་སྙོམས་ཀུན་དང་མཚུངས་པ་ལྡན་ཏེ་བཏང་སྙོམས་དེ་ཀུན་དང་ཡང་མི་འགལ་བར་འཇུག་པའི་ཕྱིར། ས་གོང་མའི་ཕྲ་རྒྱས་རྣམས་ས་གང་ན་ཚོར་བ་ཡོད་པ་ཇི་བཞིན་དུ་རང་རང་གི་ཚོར་བ་དང་མཚུངས་པ་ལྡན་ནོ། ལབ་ན། ད་དཔེར་ན། བསམ་གཏན་དང་པོ་ལ། བསམ་གཏན་དང་པོ་ལ་བདེ་བ་ཡོད་རེད། སྡུག་བསྔལ་ཡོད་མ་རེད་བདེ་བ་དང། བདེ་བ་ཡོད་རེད་ཡིད་བདེ་ཡོད་རེད་བཏང་སྙོམས་ཡོད་རེད། བསམ་གཏན་གཉིས་པ་ལ་བདེ་བ་ཡོད་རེད་ཡིད་བདེ་ཡོད་རེད་བཏང་སྙོམས་ཡོད་རེད་གསུམ་པ་ལ་བདེ་བ་ཡོད་རེད་བཏང་སྙོམས་ཡོད་རེད་བཞི་པ་ལ་བཏང་སྙོམས་ཡོད་རེད་ད་བཞི་པ་ཡན་ཆད་ལ་བཏང་སྙོམས་མ་གཏོགས་བདེ་ཡང་ཡོད་མ་རེད་ད་ཁོ་རང་ལ་ཚོར་བ་ཁོ་ན་མེད་ཡིན་ཙང་ཡོད་པ་འདི་དང་མཚུངས་པ་ལྡན་གྱི་རེད་མ་གཏོགས་ཡང་བདེ་བ་དང་མཚུངས་པ་ལྡན་ཟེར་ཡ་ཁོ་ན་མེད་བ། འོ་ད་འདི་རེད་ཟེར་བ། ད་འོ་ཟེར་བ། ད་ལྟ་དང། བདེ་བ་རྩ་བ་དང། བདེ་བ། ད་འདི་ཡན་ཆད་འདི་རྩ་ཉོན་རེད་ད་རྩ་ཉོན་རྐྱང་རྐྱང་བཤད་ཤེས་མ་སོང། རྩ་ཉོན་སྐད་ཆ་མ་གཏོགས་ཉེ་ཉོན་སྐོར་བཤད་སོང་ཡིན། ཨོ། བདེ་བ་དག་དང་འདོད་ཆགས་སུ་མཚུངས་ལྡན་ཞེ་སྡང་བཟློག་པའོ། མ་རིག་པ་དང་ཐམས་ཅད་དང། ར། མ་རིག་པ་དེ་ཚང་མ་དང་མཚུངས་པ་ལྡན་པ་ཡོད་རེད། མེད་ལྟ་ཡིད་བདེ་སྡུག་བསྔལ་དང་ལབ་ན་ལོག་ལྟ་དེ་ཡིད་བདེ་དང་སྡུག་བསྔལ་གཉིས་ཀ་དང་མཚུངས་པ་ལྡན་པ་ཡོད་རེད། ཡིད་མི་བདེ་དང་ཐེ་ཚོམ་མོ། ལབ་ན་ཡིད་མི་བདེ་དེ་ཐེ་ཚོམ་དེ་ཡིད་མི་བདེ་དང་མཚུངས་པ་ལྡན་པ་ཡོད་རེད། སོ་སོ་དོན་དུ་གཉེར་བྱ་འདི་ལ་དོགས་པ་ཟ་བའི་སྐབས་ལ་སེམས་མ་སྐྱིད་པ་ཡོང་གི་འདུག་ཨ། གཞན་ཡིད་བདེ་དང་འདོད་གཞན་ཡིད་བདེ་དང་ལབ་ན་གཞན་ཡིད་ལ་འདུག་ག་ལ་གཞན། ལྟ་བ་བཞི་དང་ང་རྒྱལ་དེ་ཚོ་ཡིད་བདེ་དང་མཚུངས་པ་ལྡན་པ་རེད། ལ་ལབ་མ་སོང། དེ་ཡང་འདོད་པ་བློ་གསལ་བ་འདོད་པ་ལས་གསལ་བའི་འདོད་པ་འདོད་པ་ལས་སྐྱེས་པའི་དབང་དུ་བྱས་པ་རེད་མ་གཏོགས་མི་གསལ་བ་ཡིན་ན་ནི་བཏང་སྙོམས་དང་མཚུངས་པ་ལྡན་གྱི་རེད་བཏང་སྙོམས་དང་ཀུན་བཏང་སྙོམས་དང་ཀུན། ས་གོང་མ། ས་ཇི་ཇི་བཞིན་རང་རང་དང། ལ་ན། བཏང་སྙོམས་དང་ངོ་ས་གོང་མ་ས་ཇི་བཞིན་དུ་རང་རང་དང། ལ་ན། བསམ་གཏན་དང་པོ་ཡན་ཆད་ལ། ཁོ་རང་གི་ཁམས་ནང་ལ་ས་ག་རེ་ཡོད་དེ་དང་མཚུངས་པར་ལྡན་གྱི་རེད་མ་གཏོགས་ཡང། འདོད་ཆགས་ཡིན་ཟེར་གྱི་བདེ་བ་དང་མཚུངས་པར་ལྡན་པ་དང་ཡང་དེ་འདྲ་ཡོད་མ་རེད་ད། ལ། བསམ་གཏན་བཞི་པ་ཡན་ཆད་ལ་འདོད་ཆགས་ཡོད་དེ་བདེ་བ་དང་མཚུངས་པར་ལྡན་གྱི་མ་རེད་བཏང་སྙོམས་དང་མཚུངས་པར་ལྡན་གྱི་རེད་བ་ཟེར་བ་འདྲ།

དེ་ནས་ཁྲོ་བ་རྣམ་འཚེ་འཁོན་དུ་འཛིན་པ། འཚིག་པ་རྣམས་ཡིད་མི་བདེ་དང་མཚུངས་པར་ལྡན་པ་ཡིན་ཏེ། ཡིད་ཀྱི་རྣམ་ཤེས་ཀྱི་ས་པ་གང་ཞིག་སྐྱོ་བའི་རྣམ་པས་འཇུག་པའི་ཕྱིར། ད་ཡིད་མི་བདེ་དེ་ཕལ་ཆེར་མང་པོ་འདུག་ད། འགྱོད་པ། འགྱོད་པ་ཟེར་ན་དངོས་གནས་འགྱོད་པ་མེ་འབར་དུས་སྒང་ལ་སེམས་པ་སྐྱིད་པོ་ཡོད་རེད་པས། འགྱོད་པ་ཡིད་མི་བདེ་འདུག་ཨ། ནམ་རྒྱུན་ནི་འགྱོད་པ་དང་ཡིད་མི་བདེ་ག་པར་འགྲོ་ན་མཉམ་དུ་འགྲོ་གི་རེད་ད། འགྱོད་པ་ཡིད་མི། ད་ཕྲག་དོག་ཟ་ན་ཡིན་པ་རེད་བ་ད་མི་ཅ་ལག་ཅིག་ལ་ཕྲག་དོག་ཟ་ན་སེམས་པ་སྐྱིད་པོ་སྡོད་ཀྱི་མེད་བ་ད། ད་ཁྲོ་བ་ཡིན་པ་རེད། རྣམ་འཚེ་ཡིན་པ་རེད། འཁོན་འཛིན་ཡིན་པ་རེད། ཚིག་པ་ཟ་བ་ཡིན་པ་རེད་ཡིད་མི་བདེ་དང་མཚུངས་པར་ལྡན་གྱི་རེད། ད་སེར་སྣ་དེ་ལས་བཟློག་པ་ཡིད་བདེ་དང་མཚུངས་པར་ལྡན་ནོ། ད་སེར་སྣ། ག་འདྲ་ཡིན་ན་ད། ད་ཇི་ལྟར་ན་ཡིན་རྒྱུ་ལ་ད་མི་གཅིག་ལ་ཅ་ལག་དེ། ད། གཅིག་ཡོད་རེད་པ་ད་ཅ་ལག་དེ་ཡག་པོ་རག་སོང་དྲན་ཡོད་རེད་པ་ད། ད་དེ་ཡང་པ་རུ་པོ་ད་ག་འདྲ་དང་པོ་སེར་སྣ་སྐྱེ། ད་དེ་ཏག་ཏག་རེད་ད་ད་དང་པོ་སེར་སྣ་སྐྱེ་སེར་སྣ་སྐྱེ་ནས་མ་སྤྲད་པ་དེ་ཡིན་དུས་སྒང་ལ་ད། ད་དཔེ་ཧོར་རིས་ཀུན་འཇུག་སོང་ཁོ་ལ་སྤྲད། ཤོར་མ་སོང་དྲན་ཨ་ནི་ཤོར་མ་སོང་དྲན་བརྗོད་རོགས་ད། བྱས་པ་ཡང་སེར་སྣ་དེ་ལ་སྐྱོན་བཏགས་ནས། འགྱོད་པ་སྐྱེ་དུས་སྒང་ལ་ད་ཁོ་སེར་སྣ་མེད་པ་ཆགས་ཚར་བ་ད། ཨོ་སེར་སྣ་མེད་པ་ཆགས་ཚར་དེ་འདུག་ཨོ་དེ་ཡིན་ཙང་སེར་སྣ་དེ་ད་ཡིད་བདེ་རང་རེད་ཤག། ད་གཡོ་དང་སྒྱུ་དང་འཆབ་པ་དང་གཉིད་རྣམས་ནི་ཡིད་བདེ་མི་བདེ་གཉིས་ཀ་དང་མཚུངས་པར་ལྡན་པ་ཡིན་ཏེ། གཡོ་བྱེད་སྒྱུ་བྱེད་འཆབ་པ་བྱེད་གཉིད་ཁུག་ཡ་དེ་ཚོ་ཡིད་བདེ་ཡིད་མི་བདེ་གཉིས་ཀ་ཡིད་བདེ་སྔ་མ་གསུམ་གང་ལ་ཆགས་པས་ཆགས་པས་ཆགས་པའི་དོན་དེ་མ་གྲུབ་ན་ཡིད་མི་བདེ་དང་མཚུངས་པར་ལྡན་པའི་ཕྱིར་གཡོ་དང་སྒྱུ་དང་འཆབ་པ་གསུམ་རེད་སོང་ཨ། ཨོ་ད་ད་ར་ཡིན་ཉེ་རེ་ར་ར་ད་ད་ར། སྦས་ཡ་རེད་བ། ད་སྦས་ཡ་དེ་ད་ཡག་པོ་རེད་མ་སོང་དྲན་ཡོད་རེད་བ་ད་ངས་མ་ལབ་ལབ་ན་ཏག་ཏག་ཡིན་དྲན་ཡོད་རེད་བ་ད། བྱས་ཙང་སྔ་མ་གསུམ་གང་ལ་དམིགས་པའི་དོན་དེ་མ་གྲུབ་ན་ཡིད་མི་བདེ་དང་མཚུངས་པར་ལྡན་པའི་ཕྱིར། གཉིད་ནི། གང་དང་ཡང་མི་འགལ་བར་འཇུག་པའི་ཕྱིར་རོ་ད་གཉིད་ཁུག་ཡ་དེ་གང་དང་མི་འགལ་བར་འཇུག་པ་ཡིན་ཙང་སུ་དང་མཚུངས་པར་ལྡན་ན་འགྲིག་གི་རེད་ལ་བ། རྒྱགས་པ་བཏང་སྙོམས་ཀུན་ཏུ་འགྲོ་སྟེ་གོང་གི་དེའི་ཕྱིར་ལ་ན། རྒྱགས་པ་བཏང་སྙོམས་ཀུན་དང་མཚུངས་པར་ལྡན་པ་ཡིན་ཏེ། གང་དང་ཡང་མི་འགལ་བར་འཇུག་པའི་ཕྱིར་རོ། ལབ་རེད་ད། འོ་འདི་རེ་དོགས་གོ། དེ་ཡིན་ཙང་ཁོ་བཏང་སྙོམས། རྒྱགས་པ་དེ་བཏང་སྙོམས་ཀུན་དང་མཚུངས་པ་བཏང་སྙོམས་ཀུན་ཏུ་འགྲོ་སྟེ་གོང་གི་འདི་ཕྱིར། ད་གཞན་ངོ་ཚ་མེད་པ་ཁྲེལ་མེད་རྨུགས་པ་རྒོད་པ་བཞི་ནི། ཚོར་བ་ལྔ་ཀ་དང་མཚུངས་པར་ལྡན་པ་ཡིན་ཏེ། ད་དེ་འདི་རིགས་པ་འདུག་འགྲུལ་པས། ངོ་ཚ་མེད་པ་དང་ཁྲེལ་མེད་དེ་མི་དགེ་བའི་ས་པ་རེད་བ། མི་དགེ་བའི་ས་པ་རེད་ན་མི་དགེ་བ་ཚང་མའི་འཁོར་ལ་འགྲོ་བ་རེད་བ། མི་དགེ་བ་དེ་ག། བདེ་བ་སྡུག་བསྔལ་ཡིད་བདེ་ཡིད་མི་བདེ་བཏང་སྙོམས་ཚང་མ་ལ་ཡོད་པ་ཡིན་ཙང་ཚང་མའི་འཁོར་དུ་འགྲོ་གི་རེད། རྨུགས་པ་དང་རྒོད་པ་འདི་ཉོན་མོངས་ཆེན་པོའི་ས་པ་རེད་བ། ཉོན་མོངས་ཡོད་ཚད་ཀྱི་འཁོར་ལ་འགྲོ་བ་རེད་ད། ཉོན་མོངས་ཡོད་ཚད་ཀྱི་འཁོར་ལ་འགྲོ་ན། བདེ་བ་སྡུག་བསྔལ་ཡིད་བདེ་ཡིད་མི་བདེ་གྱི་ཉོན་མོངས་ཡོད་ན་ཁོའི་འཁོར་ལ་འགྲོ་བ་རེད་ད་མ་འགྲོ་སྡོད་ས་ཡོད་མ་རེད་ད། འོ་འདི་རེད་ད། གཞན་ཡང་ངོ་ཚ་མེད་པ་དང་ཁྲེལ་མེད་དང་རྨུགས་པ་དང་རྒོད་པ་བཞི་ནི་ཚོར་བ་ལྔ་ཀ་དང་མཚུངས་པར་ལྡན་པ་ཡིན་ཏེ་སྔ་མ་གཉིས་མི་དགེ་བའི་ས་མང་པོ་དང་ཕྱི་མ་གཉིས་ཉོན་མོངས་ཆེན་པོའི་ས་པ་ཡིན་པའི་ཕྱིར། དོ། ད་རེད་སོང་ང། ཨོ། ད་དེ་རེད། ད་དེ་ཚོ་ལས་ལ་ངས་ཁ་སང་ཞུས་ཡིན་པ་ལས་སླ་བོ་རེད་ད། ད་ངས་མ་རྙེད་ཅིག་རེད་མ་གཏོགས་རྙེད་ན་དཔེ་ལས་སླ་བོ་རེད་ད།

ཉོན་མོངས་ཆེན་པོའི་ས་པ་ག་ཚོད་འདུག་གཅིག་བརྩིས། དེ་ནི་འདིའི་རབ་དབྱེ་དང་ཕ་གིའི་རབ་དབྱེ་དེ་ཏག་ཏག་འགྲིག་གི་འདུག་ལྟ་བ་རེད་ད་རབ་དབྱེ་དེ་ལ། མཐོང་སྤང་སྒོམ་སྤང་གི་རབ་དབྱེ། མི་དགེ་བ་དང་ལུང་མ་བསྟན་གྱི་རབ་དབྱེ་ཁམས་གསུམ་གྱི་རབ་དབྱེ་རྣམ་ཤེས་གང་དང་མཚུངས་པར་ལྡན་མི་ལྡན་གྱི་རབ་དབྱེ་ཚོར་བ་གང་དང་མཚུངས་པར་ལྡན་མ་ལྡན་གྱི་རབ་དབྱེ་ལས་ཨ་སོ། འོ་འདི་ཚང་མ་དྲུག་གོ་དེ་ནི་དཔེ་གཙང་མ་ཆགས་འདུག་ད། ང་ཚོ་སྒང་ལ་རོ་ཨ་ད་འདི་རྙོག་དྲ་གི་སྐད་ཆ་ཚན་པ་ཚན་པ་བྱེད་དུས་དང་པོ་དེ་ལ་ག་རེ་སླེབས་ཡོད་ལབ་ན། དང་པོ་དེ་ལ་ཕྲ་རྒྱས་དགུ་བཅུ་རྩ་བརྒྱད་ཀྱི་གྲངས་ཀ་རྒྱབ་ཡ་དེ་གཅིག་སླེབས་ཡོད་རེད་དེ་ནི་ཕྲ་རྒྱས་དགུ་བཅུ་རྩ་བརྒྱད་དེ་གྲངས་ཀ་རྒྱབ་ཚར་བའི་རྗེས་ལ་ཁོ་ལ་ཀུན་འགྲོ་དང་ཀུན་འགྲོ་མ་ཡིན་པའི་རབ་དབྱེ་ཟག་བཅས་དང་ཟག་མེད་ལ་དམིགས་པའི་དམིགས་པའི་རབ་དབྱེ

དེ་ནས། འདིའི་རབ་དབྱེ་འདི་ཆ་ཚང་འགྲོ་ཚར་བའི་རྗེས་ལ། འདི་ཅི་ཡོད་བ། དུས་ལ་ལྟོས་པའི་ང་ཚོ་ལབ་ན། དུས་ལ་ལྟོས་པའི་རབ་དབྱེ་སླེབས་ཡོད་རེད་བ། འོ་དུས་ལ་ལྟོས་པའི་རབ་དབྱེ་ཤེས་ཡོང་དུས་གང་ལགས། དེ་ནས།

དེ་ནི་ཡིད་བདེ་དང་ཡིད་མི་བདེ་གཉིས་ཀ་དང་མཚུངས་པར་ལྡན་པ་རེད། རྒྱགས་པ་བཏང་སྙོམས་ཀུན་ཏུ་འགྲོ་ལབ་ན་རྒྱགས་པ་འདི། དེ་ནི་བཏང་སྙོམས་ཀུན་ཏུ་བཏང་སྙོམས་དང་མཚུངས་པར་ལྡན་པ་རེད། བཞི་པོ་གཞན་ནི་ལྔ་དག་ལ་ལབ་ན་བཞི་པོ་དེ་ལ། ངོ་ཚ་མེད་པ་ཁྲེལ་མེད་པ་རྨུགས་པ་རྒོད་པ་བཞི་པོ་འདི། དེ་ནི་བདེ་བ་སྡུག་བསྔལ་ཡིད་བདེ་ཡིད་མི་བདེ་བཏང་སྙོམས་ཚང་མ་དང་མཚུངས་པར་ལྡན་པ་ཡིན་ཏེ་དང་པོ་གཉིས་པོ་དེ་ཉོན་མོངས་ཆུང་ངུའི་ས་པ་དང། དེ་ནས་ཐ་མ་གཉིས་པོ་དེ་ཉོན་མོངས་ཆེན་པོའི་ས་པ་དང་པོ་གཉིས་པོ་དེ་མི་དགེ་བའི་ས་པ་དང་ཐ་མ་གཉིས་པོ་དེ་ཉོན་མོངས་ཆེན་པོའི་ས་པ་ཡིན་ཙང་ཚང་མ་དང་མཚུངས་ལྡན་དུ་འགྲོ་ཆོག་གོ་འདུག་ཨོ་ད་དེ་རེད་ད། ཨོ་ད་དེ་རེད་དེ་བྱའོ་ད། ད་འདི་བྱས་ལ་སང་ཉིན་འདི་ཡི་དོགས་གཅོད་འདི་ང་ཚོ་བྱས། དོགས་གཅོད་འདི་བྱས་ཚར་བ་དང་དེ་ནས་སང་ཉིན་སྒྲིབ་པ་ལྔ་ཡི་རྣམ་གཞག་དང་སྤོང་ཚུལ་འདི་ཡིས་ཤེས་གི། མ་མ་སྒྲིབ་པ་ལྔ་ཡི་རྣམ་གཞག་དང། ད་འདི་རེད་ད།